འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དབྱིན་ཇིའི་ནང་གི་ཚིག Optimist ཟེར་བ་དེ་ནི་རེ་བ་དང་ལྡན་པའི་སེམས་ལ་ཟེར་རྒྱུ་ཡོད་པ་ཞིག་རེད། སྤྱིར་མིའི་སེམས་ཀྱི་བདེ་སྐྱིད་དང་གཟུགས་པོའི་བདེ་ཐང་གཉིས་གཅིག་གི་གཅིག་ལ་འབྲེལ་བ་ཡོད་པ་ཞིག་ཡིན་པ་ཀུན་གྱིས་ཤེས་བཞིན་ཡོད་པ་དང། ཚན་རིག་ཞིབ་འཇུག་ཁག་གིས་ར་སྤྲོད་ནན་པོ་བྱུང་ཡོད་པ་ཅིག་རེད། དེ་དང་འབྲེལ་བའི་གནས་ཚུལ་གཞན་ཞིག་ལ་སྤྱི་ཟླ་བརྒྱད་པའི་ཚེས་བཅུ་ཉིན The Proceedings of National Academies of Science ཟེར་བ་ཨ་མི་རི་ཀའི་རྒྱལ་ཡོངས་ཚན་རིག་ཞིབ་འཇུག་སློབ་གཉེར་ཁང་གི་དུས་དེབ་ཐོག་ལ་གནས་ཚུལ་སྤེལ་དོན་ལྟར་ན། རེ་བ་ཡི་སེམས་དང་ལྡན་པའི་བློ་ནི་རང་གི་མི་ཚེ་དང། ཡང་ན་འཛམ་གླིང་གི་གནད་དོན་གང་སའི་ཐད་ནས་བཟང་ཕྱོགས་སམ་རེ་བ་ཅན་གྱི་གནས་ཚུལ་ཡོང་རྒྱུ་ཡིན་པར་ངོས་འཛིན་མཁན་ཏེ། མ་འོངས་པར་གནད་དོན་སྡུག་ཅག་ཅིག་ཡོང་རྒྱུ་ཡིན་པ་ལ་དོགས་པ་མི་བྱེད་པར། རེ་སེམས་བཟུང་མཁན་གྱི་མི་ལ་ཟེར་གྱི་ཡོད་པ་དང། དེ་ལྟ་བུའི་སྤྱོད་ཚུལ་དང་ལྡན་པའི་མི་རྣམས་མང་ཆེ་བ་ལོ་བརྒྱད་ཅུ་གྱ་ལྔ་ལྷག་སྡོད་ཐུབ་ཀྱི་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། སྙན་ཐོ་འདི་ནི་རེ་བ་ཡི་སེམས་དང་ལྡན་ན་རང་གི་འཕྲོད་བསྟེན་ལ་ཕན་གྱི་ཡོད་པའི་སྐོར་གྱི་གནས་ཚུལ་ཐེངས་མ་དང་པོ་དེ་མ་ཡིན་པར། སྔོན་ནས་ཞིབ་འཇུག་མང་པོ་ཡིས་སེམས་ཀྱི་རེ་བ་དང་ལུས་ཀྱི་འཕྲོད་བསྟེན་བར་ལ་འབྲེལ་བ་ཡོད་པར་ངོས་འཛིན་བྱུང་ཡོད་པ་ཞིག་རེད། འདི་ནི་ནང་ཆོས་དང་འབྲེལ་བའི་བོད་ཀྱི་རིག་གཞུང་ནང་མིའི་བསམ་བློ་གཏོང་ཕྱོགས་གལ་ཆེན་ཞིག་ཡིན་པར་བརྟེན་ནས། བོད་མི་རྣམས་ལ་མཚོན་ན་སེམས་ཀྱི་འཁྱེར་སོ་དེ་ཤུགས་ཆེན་པོ་ཡོད་པ་ཅིག་རེད། འོན་ཀྱང་ཡ་མཚན་པ་གཅིག་ལ optimist ཟེར་བའི་ཚིག་དེ་བོད་ཀྱི་ཐ་སྙད་ནང་མི་འདུག། དེ་ལྟར་ན་ཡང་གོང་དུ་བཤད་པ་ལྟར་དེའི་ནང་དོན་ནི་རེ་བ་དང་ལྡན་པའི་སེམས་སམ། བློ་རེ་བ་ཡི་ཕྱོགས་ལ་གཏོགས་པའི་རང་བཞིན་ཅན་གྱི་སེམས་ཀྱི་འཁྱེར་སོ་ཞིག་ལ་ཟེར་རྒྱུ་ཡོད་པ་རེད། འཛམ་གླིང་འདིའི་ནང་མི་རྣམས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་དེ་ལྟ་བུའི་ཐུགས་ཀྱི་འཁྱེར་སོ་འཛིན་གནང་མཁན་ཞིག་ཡིན་པ་ཀུན་གྱི་ཡིད་སྨོན་བྱ་ཡུལ་ཞིག་ཡིན་པ་དང།

རེ་བ་ཡི་བློ་བཟུང་དགོས། ང་ཚོ་ཡི་ཀུན་སློང་བཟང་པོ་བཟུང་ནས་ལས་དོན་འགོ་བཙུགས་དུས་ཀྱང་དེ་ལ་བར་ཆད་ཀྱི་དཀའ་ངལ་ཡོང་རྒྱུ་ཡིན་པ་ཕལ་ཆེར་གཡོལ་ཐབས་མེད་པ་ཅིག་རེད། དེ་དུས་རེ་བ་བརླག་པའི་ཉེན་ཁ་ཡོང་རྒྱུ་དང། རེ་མེད་ཀྱི་བསམ་བློ་ཅན་དུ་འགྱུར་བའི་ཉེན་ཁ་ཡོང་གི་རེད། གལ་ཏེ་དེ་ལྟར་བྱུང་ནས་ང་ཚོས་རེ་བ་བརླག་པ་ཡིན་ན། དེ་ནི་འཐུས་ཤོར་ངོ་མ་དེ་རེད། དེར་བརྟེན་དཀའ་ངལ་ཅི་ཞིག་འཕྲད་ན་ཡང། རེ་བ་ཡི་བློ་དང་ལྡན་པ་ཞིག་ལ་གནས་ཐུབ་པ་བྱེད་དགོས། དེ་ནི་ང་རང་གིས་ལོ་རབས་མང་པོའི་རིང་ལ་དཀའ་ངལ་མྱོང་བའི་ཉམས་མྱོང་ཞིག་ཡིན། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཕྲད་གནང་བའི་དཀའ་ངལ་དང་ཁོང་གིས་དེ་ཡི་ཐད་ལ་བཟུང་བའི་ཐུགས་ཀྱི་གཟིགས་ཚུལ་དེ་བརྒྱུད་ནས་མི་རྣམས་ཀྱིས་རང་གི་སེམས་ནང་རེ་བ་དང་ལྡན་པའི་སེམས་ཅི་ལྟར་བསྐྱེད་དགོས་པའི་བསླབ་བྱ་ལེན་ཐུབ་སྲིད་པ་ཞིག་རེད།

and inexperienced inexperienced un modern educated nothing i carry the responsibility to look after tibetan people and the chinese invasion already started difficult period therefore i i say i lost my freedom འདས་པའི་ལོ་ལྔ་བཅུ་ང་གཅིག་གི་རིང་ལ་བལྟས་ན། ང་ལོ་བཅུ་དྲུག་ཡིན་པའི་སྐབས་སུ་ངའི་རང་དབང་བརླག་སོང། དེ་དུས་ཉམས་མྱོང་མེད་པ་དང་དེང་དུས་ཀྱི་ཤེས་ཡོན་བཅས་གང་ཡང་མེད་པའི་སྐབས་སུ་བོད་མི་རྣམས་ཀྱི་བདེ་སྡུག་ལྟ་རྒྱུའི་འགན་འཁུར་དགོས་པ་བྱུང། དེ་དུས་རྒྱ་མིའི་བཙན་འཛུལ་འགོ་བཙུགས་ཚར་བ་རེད། དཀའ་ངལ་ཅན་གྱི་དུས་ཀྱི་འགག་རྩ་ཞིག་རེད། དེར་བརྟེན། ངའི་རང་དབང་དེ་དེ་དུས་བརླག་སོང་བ་རེད་ཅེས་ཟེར་གྱི་ཡོད། དེ་རྗེས་ང་ལོ་ཉི་ཤུ་རྩ་བཞི་ཡིན་པའི་སྐབས་སུ་ངའི་རྒྱལ་ཁབ་དེ་ཤོར་སོང་བ་རེད། འདས་པའི་ལོ་ལྔ་བཅུ་ང་གཅིག་རིང་ལ་ཧ་ལམ་དུས་ནམ་ཡིན་ན་ཡང་བོད་ནས་འབྱོར་བའི་གནས་ཚུལ་རྣམས་སེམས་སྐྱོ་དགོས་པའི་གནས་ཚུལ་རྐྱང་རྐྱང་རེད། མཚམས་མཚམས་ལ་བཟང་ཕྱོགས་ཀྱི་གནས་ཚུལ་རེ་འབྱོར་གྱི་ཡོད་པ་དེ་ནི་གཙོ་བོ་ངས་གོང་དུ་བཤད་པ་ལྟར་བོད་མིའི་སེམས་ཤུགས་དང་ལྷག་བསམ་དེ་རེད། དེ་ནི་སྤོབས་པ་ཅི་ཡོད་པ་གཅིག་རེད། དེ་མིན་གྱི་གནས་ཚུལ་རྣམས་ནི་སེམས་སྐྱོ་ཡ་རེད། ངས་རྒྱུན་དུ་སྡོམ་ཅི་འདྲ་རྒྱག་གི་ཡོད་ཟེར་ན། གནའ་བོའི་ལོ་རྒྱུས་དང་རིག་གནས་ཡོད་པའི་བོད་དེ་ད་ལྟ་འཆི་འཇིག་གི་གནས་སུ་ལྷུང་ཡོད་པ་དེ་རེད་ཅེས་བརྗོད་ཀྱི་ཡོད། བྱས་ཙང་གང་ཐད་ནས་སེམས་སྐྱོ་དགོས་པ་རེད། ཡིན་ན་ཡང་ངའི་སེམས་ཁམས་ཀྱི་གནས་སྟངས་ཐད་ནས་བཤད་ན་གུ་ཡངས་པོ་དང་བདེ་བ་ཡོད་པ་ཞིག་ཡིན། My emotional level
calm། Happy། དེ་ལྟ་བུའི་སེམས་ཁམས་ཀྱི་གནས་སྟངས་དེ་ཅི་འདྲ་བྱས་ནས་ཡོང་གི་ཡོད་དམ་ཞེ་ན།

ཞི་བ་ལྷ་ཡིས་གསུངས་པ་ལྟར་དཀའ་ངལ་ཡོང་བའི་སྐབས་སུ་དཀའ་ངལ་དེ་རང་བཞིན་ལ་དཔྱད་པ་བྱས་ནས། གལ་ཏེ་རང་གི་འབད་བརྩོན་གྱི་བརྒྱུད་ནས་དཀའ་ངལ་དེ་སེལ་ཐུབ་ཀྱི་ཡོད་ན་དེ་ནི་དེ་ལ་སེམས་ཁྲལ་བྱེད་དགོས་མེད། གལ་ཏེ་བཅོས་སུ་མེད་པ་ཡིན་ན་དེ་ལ་མི་དགའ་ཅི་ཞིག་ཕན་གསུངས་པ་ལྟར་རེད། དེ་ནི་ཧ་ཅང་གི་དོན་དངོས་དང་མཐུན་པའི་ལངས་ཕྱོགས་ཅིག་རེད། བྱས་ཙང་འགྲོ་བ་མི་ཡི་ཡོད་པའི་རྣམ་དཔྱོད་དེ་ཚུལ་བཞིན་ལྡན་པ་དང་གྲུང་པོའི་ཐོག་ནས་བེད་སྤྱོད་གཏོང་དགོས། གལ་ཏེ་རང་གི་སེམས་ཁམས་ཀྱི་གནས་སྟངས་གུ་ཡངས་པོའི་ཐོག་ནས་བཟུང་བ་ཡིན་ན། གནས་སྟངས་ཅི་ཞིག་ཡིན་ཀྱང་ཁྱེད་རང་བདེ་བ་ཡི་སེམས་དང་ལྡན་པ་དང་གཞན་ལ་ཕན་པ་བསྐྲུན་ཐུབ་མཁན་ཞིག་ཡོང་རྒྱུ་རེད། དེར་བརྟེན་བསམ་བློ་དེ་འདྲ་གཏོང་ཐུབ་མཁན་ཞིག་ཆ་བཞག་ན། ཕྱུག་པོ་ཆགས་ན་ཡང་ཡག་པོ་རེད། གཞན་ལ་ཕན་ཐོགས་ཐུབ་རྒྱུ་རེད། སྤྲང་པོ་ཆགས་ན་ཡང་སེམས་ལ་དཀའ་ངལ་ཡོང་རྒྱུ་མ་རེད། ལས་ཀ་ལས་རྒྱུ་ཉུང་བ་དང་སེམས་ཁྲལ་ཆུང་བ་ཡོང་རྒྱུ་རེད། རང་ལ་ལག་པ་གཉིས་ཡོད་པ་དེ་བེད་སྤྱད་ནས་གཞན་ལ་རོགས་པ་བྱེད་རྒྱུ་དང་གཞན་གྱི་སྡུག་བསྔལ་མཉམ་མྱོང་བྱེད་རོགས་བྱེད་ཐུབ་རྒྱུ་རེད། དེ་ལྟར་བྱས་ན་རང་གི་མི་ཚེ་དེ་དོན་ལྡན་གྱི་མི་ཚེ་ཞིག་ཡོང་རྒྱུ་རེད།

The Media People Always You See Showing Some Negative Side གསར་འགྱུར་གཏོང་མཁན་ཚོ་ཡིས་ནམ་ཡིན་ན་སྡུག་ཕྱོགས་རྐྱང་རྐྱང་གཏོང་བསྡད་ཀྱི་འདུག་འདི་ཡིས་མཚམས་མཚམས་ལ་མི་རྣམས་ཀྱི་སེམས་ནང་འགྲོ་བ་མིའི་གཞི་རྩའི་རང་བཞིན་དེ་སྡུག་ཅག་རེད་བསམ་པ་དང། མ་འོངས་པའི་འགྲོ་བ་མིའི་གནས་སྟངས་དེ་སྡུག་ཕྱོགས་ཅིག་རེད་འདུག་བསམ་པ་བཟོ་གི་འདུག་བརྗོད་མི་དགོས་པར་མི་གཡོ་སྒྱུ་ཅན་མང་པོ་ཡོད་རེད་ལ་སྡུག་དགོས་པའི་གནས་ཚུལ་ཡང་ཡོད་རེད། དེ་དང་ཆབས་ཅིག་ཏུ་ང་ཚོའི་སྤོབས་པ་དང་རེ་བ་ཡི་བློ་དང་ལྡན་པའི་བསམ་བློ་བརླག་བཅུག་རྒྱུ་མེད། འགྲོ་བ་མིའི་གཞི་རྩའི་རང་བཞིན་དེ་བཟང་པོ་རེད། ཁྱོད་རང་ཚོས་ཚན་རིག་པ་ཁ་ཤས་ལ་སྐད་ཆ་དྲིས་དང་ཁོ་ཚོས་ཀྱང་སྐད་ཆ་དེ་འདྲ་ཤོད་ཀྱི་རེད། ཡང་སྤྱི་ལོ་ཉིས་སྟོང་བཅུ་ལོའི་སྤྱི་ཟླ་ལྔ་པའི་ནང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི Radio City Music Hall ཟེར་བའི་ནང་བཀའ་སློབ་གནང་སྐབས། དྲི་བ་འདྲི་མཁན་ཞིག་གིས་ཁྱེད་ཀྱིས་འགྲོ་བ་མིའི་མ་འོངས་པ་དེ་རེ་བ་དང་ལྡན་པ་ཞིག་ཡིན་པའི་བཀའ་སློབ་གནང་གི་འདུག་དེའི་ཐད་ལ་འགྲེལ་བརྗོད་ཅིག་གནང་རོགས་གནང་ཞེས་ཞུས་སྐབས། གོང་ས་མཆོག་གིས། འགྲོ་བ་མི་ཡི་གཞི་རྩའི་རང་བཞིན་དེ་བཟང་པོ་ཡིན་པའི་ནན་གསུངས་གནང་བ་དང། དེ་ཡང་འཛམ་གླིང་དམག་ཆེན་གཉིས་པ་ཡི་སྐབས་སུ་ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱིས་འཇར་མ་ནི་དང་ཉི་ཧོང་ཕམ་ཉེས་ཆེན་པོ་བཏང་ཡོད་ཀྱང། དེའི་རྗེས་སུ་འཇར་མན་གྱི་མི་དང་ཉི་ཧོང་གི་མི་ཡིས་ཨ་མི་རི་ཀར་སྡང་འཛིན་མི་བཟུང་བར་བཟང་ཕྱོགས་ཀྱི་ལངས་ཕྱོགས་བཟུང་བ་དེ་དཔེ་མཚོན་ཞིག་ཡིན་པའི་ནན་གསུངས་གནང་ཡོད་པ་རེད། ཡང་ཁོང་གིས་ད་ལྟ་འགྲོ་བ་མིའི་རིགས་ཀྱི་བསམ་བློ་དེ་སྔར་བས་བཟང་ཕྱོགས་སུ་འགྱུར་བཞིན་ཡོད་པ་དང། དེ་ཡང་གོ་ལ་ཧྲིལ་པོའི་བདེ་སྡུག་ལ་བསམ་བློ་གཏོང་བ་དང། ས་གོ་ལའི་ཁོར་ཡུག་ལ་བསམ་བློ་གཏོང་ཐུབ་པའི་མིའི་རྣམ་དཔྱོད་རྒྱ་ཆེ་རུ་འགྲོ་བཞིན་ཡོད་པའི་སྐོར་ལ་ཡང་ནན་གསུངས་གནང་ཡོད་པ་རེད། ཡང་སྤྱི་ལོ་ཉིས་སྟོང་བརྒྱད་ལོའི་སྤྱི་ཟླ་བཞི་པའི་ནང་ལ་ཨ་རིའི་གྲོང་ཁྱེར་ཞི་ཀ་གོའི་ནང་ལ་མི་མང་ཁྲི་ལྔ་འདུ་འཛོམས་ས་ལ་གོང་ས་མཆོག་གིས་བཀའ་སློབ་གནང་བའི་སྐབས་སུ་འདི་ལྟར་གསུངས་གནང་འདུག།
We must keep optimistic attitude. ང་ཚོས་ངེས་པར་དུ་རེ་བ་དང་ལྡན་པའི་བསམ་བློའི་འཁྱེར་སོ་བཟུང་དགོས། དཀའ་ངལ་འདྲ་མིན་ཡོང་མིན་ལ་མ་ལྟོས་པར་ང་ཚོས་འགྱུར་བ་མེད་པའི་བསམ་བློ་བཟུང་དགོས། གསན་མཁན་རྣམ་པ་ཚོ་ཐེངས་འདིའི་ལེ་ཚན་ནང་སྙན་སྒྲོན་ཞུས་པ་དེ་ནི་རེ་བ་ཡི་སེམས་ཀྱི་འཁྱེར་སོ་བཟུང་མཁན་གྱི་མི་རྣམས་ཀྱི་འཕྲོད་བསྟེན་ལ་ཕན་པ་དང་ཆེས་གསར་ཤོས་ཀྱི་ཞིབ་འཇུག་ཅིག་ནང་ལ་མི་ཚེ་རིང་བར་འདུག་ཐུབ་ཀྱི་ཡོད་པའི་གནས་ཚུལ་དང་འབྲེལ་ནས། རང་གི་སེམས་རེ་བ་དང་ལྡན་པ་ཞིག་ཅི་འདྲ་བརྩི་དགོས་པའི་ཐད་ལ་གོང་ས་མཆོག་གི་བཀའ་སློབ་ཁག་ཅིག་ལས་ཟུར་འདོན་ཞུས་ནས། ཁོང་སྐུ་སྒེར་གྱི་ཉམས་མྱོང་གི་ཐོག་ནས། རེ་བ་ཡི་བློ་ཡིས་ཁོང་གི་ཐུགས་ཀྱི་ཞི་བདེ་ལ་ཕན་ཐོགས་ཅི་འདྲ་བྱུང་ཡོད་པའི་སྐོར་ལ་ཕྱིའི་རྒྱལ་ཁབ་ཁག་གི་མི་མང་ལ་བཀའ་སློབ་གནང་བའི་སྐོར་ལས་ཟུར་འདོན་ཞུས་པ་བཞིན།